མ་ཟིན་པ་ཁམས་དགུ། ཨོ་ག་རེ་ཟེར་བརྒྱད་པོ་དེ་དག་རྣམས་དང་སྒྲ། དགུ་པོ་གཞན་ནི་རྣམ་པ་གཉིས་གསུངས་པ་རེད་བ། ཡ། ད་དང་པོ་དེ་ལབ་ཤོག། ཁམས་བཅོ་བརྒྱད་པོ་དེ་ལ་མཐའ་གཅིག་ཏུ་མ་ཟིན་པའི་ཁམས་དེ་ལ་ཁམས་དགུ་ཡོད་པར་ཐལ། དགུ་དེ་ཞོག་ཟེར་ན། རྣམ་ཤེས་ཀྱི་ཁམས་བདུན། དེའི་སྒང་ལ་ཆོས་ཁམས་བཅས། དེའི་སྒང་ལ་ག་རེ་ཟེར་དགོས་སྒྲ་བཅས། ཡ། ད་ཡིན་ན། དེ་དགུ་པོ་དེ་ཆོས་ཅན་མཐའ་གཅིག་ཏུ་མ་ཟིན་པའི་ཁམས་ཡིན་པར་ཐལ། འོ་ན་སྒྲ་ཆོས་ཅན་མཐའ་གཅིག་ཏུ་མ་ཟིན་པའི་ཁམས་ཡིན་པར་ཐལ། སྒྲ་ཡིན་ན་མཐའ་གཅིག་ཏུ་མ་ཟིན་པའི་ཁམས་ཡིན་པས་ཁྱབ་པར་ཐལ། སྒྲ་དེ་ལ་ཟིན་པའི་ཁམས་ཅིག་མེད་པར་ཐལ།

སྒྲ་ཁོ་རང་ལ་ཟིན་མ་ཟིན་སྐད་ཆ་དེ་མ་རེད། དེ་སྒྲ་ཟེར་དུས་སྒྲ་ཁོ་རང་གི་རྒྱུར་གྱུར་པའི་འབྱུང་བ་ཆེན་པོ་དེ་ཟིན་པ་ཡིན་ཙང་སྒྲ་ལ། དེ་ག་རེ། ཟིན་པ་ལས་བྱུང་བ་ལབ་བྱེད་རེད། ཟིན་པ་ཟེར་ཟིན་རྒྱུ་དེ་ག་རེ་ཤག་རེད། རང་གི་རྒྱུར་འབྱུང་བ་ཆེན་པོ་དེ་ཟིན་རྒྱུ་དེ་བཞག། དེ་ལས་བྱུང་བ་ཡིན་ཙང་ཁོ་ལ་ག་རེ་རེད། ཟིན་པ་ལས་བྱུང་བ་ལབ་རྒྱུ་སྒྲ་ཟིན་མ་གཏོགས་སྒྲ་ཁོ་རང་ཟིན་པའི་སྐད་ཆ་མ་རེད།

མིག་གི་དབང་པོ་ལ་སོགས་པ་དེ་དག་ལ་ག་རེ་ཟེར་ན་གཉིས་ཡོད་ལགས་ཞེས་པ། ག་རེ་ཟིན་མ་ཟིན་གཉིས་ཡོད། ད་མ་ཟིན་པ་ག་རེ་བཞག་ལགས་ཟེར་ན་འདས་པའི་མིག་གི་དབང་པོ་དང་མ་འོངས་པའི་མིག་གི་དབང་པོ་དེ་མ་ཟིན་པ་བྱས་ད་ལྟ་བའི་མིག་གི་དབང་པོ་དེ་ག་རེ་རེད་ཟིན་པར་བཞག་མཁན་ལ་སོགས་ད་འདས་མ་འོངས་མིག་གི་དབང་པོ་དེ་མ་ཟིན་པ་ཡིན་པར་ཐལ། མ་ཟིན་པ་མ་ཡིན་པར་ཐལ་ཟིན་པ་ཡིན་པའི་ཕྱིར། ཟིན་པ་ཡིན་པར་ཐལ་དེ་ནི་འདས་པའི་དབང་པོ་དེ་ལ་ཕན་གནོད་བྱས་པ་ལ་བརྟེན་ནས་ཚོར་བ་བདེ་སྡུག་སྐྱེ་བ་ཡོད་པའི་ཕྱིར་ཡ།